ཡོད་མ་རེད། འདི་སྟབས་བདེ་བོ་དཔེ་རེད། འདི་བྱས་ན་ཨ་ནི་ཁོ་རང་ཚོ་ཡག་ཤོས་འདི་ད་ཁ་ལག་ནང་གི་ད་བྲོ་བ་རེད་བ། ད་བྲོ་བ་ཞིམ་མ་ཞིམ་ལྟ་ཡ་རེད། ཨ་ནི་མང་ཆེ་ཞིམ་པོ་ཡོད་རེད། མཚམས་མཚམས་ཞིམ་པོ་ཡོད་མ་རེད། མེད་ན་ཡང་ཨ་ལས་ཁ་ལག་འདི་དེ་འདྲ་རེད་ཤག་ཟེ་ལྟ་ཁོ། ཉམས་མྱོང་ཅིག་དང་ཚོར་བ་ཅིག་དང་བྲོ་བ་ཞིག་ལེན་དགོས་བ། ང་འུ་འདུག་སེ་འགྲོ་བཞག་གི་ཡོད། ད་ཡིན་ནའི་རྒྱ་གར་ཁ་ལག་ལབ་བ་ཡིན་ན་ད་ང།

མི་ཚེ་འདི་སྐྱབས་བཅོལ་བ་མ་རེད་ང་ཚོའི་རིགས་འདི་སྐྱབས་བཅོལ་བ་མ་རེད་ང་ཚོ་གངས་ཅན་པ་རེད་སྤོབས་པ་ཡོད་པ་བརྗོད་ངེས་སྔོན་མ་ཡིན་ན་རབ་པད་ཁོ་རང་རྒྱལ་ཁབ་དཔལ་ཡོན་ཁོ་རང་སྐྱོབ་ཐུབ་མཁན་ནང་ཆོས་རྒྱ་གར་ནས་བོད་ལ་གདན་འདྲེན་ཞུས་རྗེས་འཛམ་གླིང་ཡོངས་ལ་དར་སྤེལ་བྱེད་ཐུབ་མཁན་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་འདི་འདྲ་བྱེད་ཀྱི་མི་རིགས་ཡིན་པ་འདི་སེམས་གཏིང་ལ་ཉར་བྱས་སྙིང་སྟོབས་བསྐྱེད་དགོས་བཞིན་དུ།